ནས་ཛམ་བྷ་ལ་འཇིག་རྟེན་འདས་པའི་ཡོད་ཡོད་ཀྱི་རེད་མོད་དེ་བཞིན་འཇིག་རྟེན་ཛམ་བྷ་ལ་ཡང་དེ་ག་རེ་ཡིན་ན་དེ་རྣམ་སྲས་འཁོར་དེ་དག་ཅིག་ཡོང་དེ་ངས་འཇིག་རྟེན་པའི་འདྲེ་མེད་འགྲོ་བ་ག་རེ་ཡིན་ན་ཛམ་བྷ་ལ་ཐམས་ཅད་ཆེ་བ་ད་ཨེ་ནི་ཛམ་བྷ་ལ་གྲོགས་བ་ལུག་དེ་བར་དེ་ད་མི་མི་མང་གུས་དེ་ཞིབ་ཞིབ་དེ་རྩ་ཆེན་པོ་བརྩིགས་འདུག་བ་ད་དེ་ཚོ་ཕྲད་དེ་ཡག་རྟགས་རང་ཡོག་མ་རེད། རེ་བ་ད། ཆོས་འགོག་ལམ་གཉིས་བསལ་ད་དེ་ལ་ཡང་ང་ཚོ་དང་འདོད་བྱེད་དེ་ལ་ཡང་ད། སེམས་ཉེས་པོ་ཆོ་ག་རེ་མ་གཏོགས་ལྷ་རབས་གཅིག་ལ་ཡང་གཅིག་གིས་ད་ཕེ་ཁེ་སྐྱབས་སུ་མཆི་དེ་ད་དེ། ང་ཚོ་གཏིང་དཔེ་ཞུ་སྟངས་ཡག་པོ་ཞིག་བཏང་པ་ཡིན་ན་ང་ཚོའི་རྒྱུད་ལ་ཡང་དངོས་གནས་གཅིག་ནང་པ་སངས་རྒྱས་པའི་སྐྱབས་འགྲོ་རྣལ་མ་གཅིག་ཡོད་དམ་མེད་ཟེར་ཡ་དེ། ཨ་ནི། ཨ་ནི། ང་ཚོ་རུ་ཕེ་ཁེ།